སྔར་བྱུང་གི་བ་ལང་གི་སྟེང་དུ་སྤྱི་མེད་པར་ཐལ་ཟེར་སྤྱི་གཞན་མེད་པར་ཐལ་གསུངས་ཀྱི་འདུག་པ། དེས་ན་ཟེར་ནི། སྤྱི་སྔར་ནས་ཡོད་པའང་མིན་པར་ཐལ་ཟེར་བ་དེ་སྤྱི་དེ་ད་གའ་བ་ཟེར་ན་སྤྱི་གཞན་ཡོད་ཟེར་ལབ་ཙག་ཙག་ཟེར། གསར་བྱུང་གི་བ་ལང་སྟེང་དུ་འཕོ་རྒྱུའི་སྤྱི་ཞིག་ཡོད་ཟེར་ལབ་བའམ་ཁོ་མེད་པར་ཐལ་ཟེར་ལབ་དགོས། རེད་བ། གསར་བྱུང་གི་བ་ལང་གི་སྟེང་དུ་ཁོ་ག་རེ་ཟེར་ན་སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་མཁན་གྱི་སྤྱི་གཞན་དེ་ཉིད་ཁོ་ལས་མ་འཕོས་བཞིན་དུ། གསར་བྱུང་གི་བ་ལང་གི་སྟེང་དུ་ཁྱབ་ཡོང་གི་རེད་ཟེར་ལབ་པ་རེད་བ་འོ་ད་དེ་ཡོད་ན་ཡོད་ན་གང་ལྟར་ཀྱང་གསར་བྱུང་གི་བ་ལང་གི་སྟེང་དུ་འཕོ་རྒྱུའི་སྤྱི་ཞིག་ཡོད་ཁོ་ཅིག་རེད་དེ་མེད་པར་ཐལ་དེའི་ཚེ་ན་སྤྱི་གཞན་འོ་གསལ་བ་ཁོ་མེད་པའི་ཕྱིར་གསར་བྱུང་གི་བ་ལང་དེ་ནི་གྲུབ་རྒྱུ་ཡིན་པའི་ཕྱིར་སྔར་བྱུང་གི་བ་ལང་གི་ཚེ་ན་གསར་བྱུང་གི་བ་ལང་དེ་གྲུབ་རྒྱུ་ཡིན་པའི་ཕྱིར་གྲུབ་རྒྱུ་ཡིན་ད་ད་ནི་གསར་བྱུང་གི་བ་ལང་གི་སྟེང་དུ་འཕོ་རྒྱུའི་སྤྱི་ཁོ་མི་འདུག་ཟེར་ཡོད་བ་མེད་ཨ་ད་གསལ་བས་སྟོང་པའི་སྤྱི་ཞིག་བཞག་དགོས་དེ་འདྲ་ཡོད་ན་གསལ་བས་སྟོང་པའི་སྤྱི་ཞིག་བཞག་དགོས་པ་ལས་འོ་གསལ་བས་སྟོང་པའི་སྤྱི་ནི་བདག་ཉིད་ཁས་མ་བླངས་པའི་ཕྱིར་རོ། སྤྱི་ཆ་གཅིག་གསལ་བ་སྔ་མ་ལ་གནས་ནས། ཆ་གཅིག་ཕྱི་མ་ལ་འཕོས་པ་མ་ཡིན་པར་ཐལ་དེ་འདྲ་ཡིན་ག་ཅེ་ན། ད་སྤྱི་ལྟ་བུའི་སྤྱི་ཆ་གཅིག་སྔ་མ་ལ་གནས་ནས། ཆ་གཅིག་ཕྱི་མ་ལ་འཕོས་ན་སྤྱི་ཆ་བཅས་ཆགས་འགྲོ་བ་རེད་བ། སྤྱི་གཞན་དེ་ཉིད་ཆ་བཅས་ཆགས་འགྲོ་བ་རེད་བ། འོ་དེ་ཡིན་ན་མ་རེད་བ་ད་ཁོ་ཆ་མེད་ཡིན་པ་ཁས་རང་དངོས་སུ་རང་ཁས་ལེན་ན་དེ་རེད། འཕོས་པ་མ་ཡིན་པར་ཐལ་སྤྱི་དེ་ཆ་དང་ལྡན་པ་མིན་པའི་ཕྱིར་རེད་བ། སྤྱི་ཁོ་ཆ་གཅིག་སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་པ་ཞིག་ཁོའི་ཆ་གཞན་གཅིག་གསར་བྱུང་གི་བ་ལང་གི་སྟེང་དུ་ཕྱིན་སོང་ན། རྩ་བའི་སྤྱི་ཁོ་ལ་ནི་ཆ་ཆ་བཅས་ཆགས་འགྲོ་བ་རེད་དེ་ཁོ་ཆ་དང་ལྡན་པ་མ་ཡིན་པ་དེ་རྩ་བའི་ཁས་ལེན་ཡིན་པའི་ཕྱིར། འོ་རིལ་བུ་ཕྱི་མ་ལ་འཕོས་པའང་མིན་པར་ཐལ་ད་དེ་ཆ་ཚང་ཁོ་རང་ཆ་ཚང་ཁོ་རང་རེད་བ་འོ་ཕྱི་མ་ལ་འཕོས་པ་མ་ཡིན་པ་དེ་ཡིན་སོང་ན་སྔ་མ་ཁོ། དེར་སྤྱིས་སྟོང་པའི་གསལ་བ་ཆགས་འགྲོ་བར་ཐལ་ཆགས་ཀྱི་རེད་བ་འོ་རིལ་བུ་དེ་ཁོ་ཕྱི་མ་ལ་མ་འཕོས་པ་མ་ཡིན་པའི་ཕྱིར། འོ་ཕྱི་མ། རིལ་བུ། ཆ་ཚང་ཁོ་རང་ཕྱི་མ་ལ་འཕོས་པ་མ་ཡིན་པར་ཐལ། དེ་ཡིན་ན་བྱས་ནི། སྤྱིའི། རྟེན་སྔ་མ་ནི་མི་འདོར་བའི་ཕྱིར། ཟེར་གསུངས་པ་དེའི་སྤྱི་གཞན་དེ། རྟེན་སྔ་མ་དེ་འདོར་དགོས་པ་མ་རེད། རྟེན་སྔ་མ་མ་འདོར་བ་ག་རེ་བྱས་ཡ་རེད་ཟེར་ན། ཁོ། སྔ་མ་ཁོ་ཁོ་རང་གི་ཁོ་རང་གི་ད་ག་རུ་སོང་རེད་རྐུབ་བཀྱག་བཏང་མ་སོང་ན་ཁོ་འཛིན་བསྡད་ཡོད་རེད་ཟེར་ཡོད་རེད། འོ། ག་རུ། སྔར་བྱུང་གི་སྟེང་དུ་ཡོད་མཁན་གྱི་སྤྱི་གཞན་དེ་ཡིན་གྱི། སྤྱི་སྔ་མ་དེ། མ་འདོར་བ་བྱས་འཛིན་བསྡད་པའི་བཟོ་འདྲ་ཆགས་འགྲོ་བ་རེད། མ་འདོར་བ་ཡིན་ཙང། ཁོའི་སྟེང་དུ་ཡོད་མཁན་གྱི་སྤྱི་ཁོ་ཆ་མེད་རེད། སྔ་མ་དེ་ནི་མི་འདོར་བ་རེད། མི་འདོར་ན་ད་སྤྱི་ཆ་ཚང་ཁོ་རིལ་བོ་ཕྱི་མ་ལ་འཕོས་པ་འཐད་ཀྱི་མ་རེད་བ། རིལ་བོ་ཟེར་ན་ཡོངས་རྫོགས་དེ་ཕྱི་མ་ལ་འཕོས་པ་དེ་མི་འཐད། རིལ་བོ་དེ་ཆ་ཚང་ཕྱི་མ་ལ་འཕོས་སོང་ན་སྔར་བྱུང་གི་བ་ལང་དེ་སྤྱིས་སྟོང་པ་ཆགས་འགྲོ་བ་སྤྱིས་སྟོང་པའི་གསལ་བ་ཆགས་འགྲོ་བ་ཆགས་ཀྱི་ཆགས་རེད། འོ་སྤྱིའི་རྟེན་སྔ་མ་དེ་མི་འདོར་བའི་ཕྱིར་ཟེར་བ་སྤྱིའི་རྟེན་སྔ་མ་དེ་གཏོང་གི་མ་རེད་ཟེར་བ་རེད་བ། ཨོ། རྗེས་སུ་བརྩེ་བས་ན། ད་འདི་དེ་འདྲི་བཞིན་པ་རེད།

ཀྱེ་མ་ཟེར་ཀྱེ་མ་ཟེར་གང་དྲག་ཟེར་བྱིར་བ་དང་མིག་ཆུ་སྟེར་བ་ཨོ་སྤྱི་འཇོག་ཚུལ་དེས་ནི། སྤྱི་ཕོངས་པའི་རྒྱུ་ཉིད་ཡིན་པར་ཐལ། ད་སྤྱི་འཇོག་ཚུལ་ཁོ་རང་གིས་སྤྱི་མང་པོ་བཞག་རེད་དང་པོ་དེ་ལ་ག་རེ་ཟེར་ན་ཡང་ནི་མ་འཕོས་བཞིན་དུ་ཕྱི་མ་ལ་མ་ཡོང་གི་རེད་ཟེར་ལབ་དེ་ཡོད་ན་ནི། ཤ་མས་གར་དུ་གསར་བྱུང་གི་བ་ལང་ལ་འཕོ་རྒྱུའི་སྤྱི་ཁོ་སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་ན་ནི་དེ་ནི་དེ། ཨོ། གར་འགོ། སྤྱིས་སྟོང་པའི་གསལ་བ་ཅིག་ཆགས། མ་རེད་ཨ་ལས་ཆ་ཤས་ཅིག་མར་འཕོས་འགྲོ་ཆ་ཤས་ཅིག་ཡ་གས་འདིར་ཟེར་ན་དེ་ནི་སྤྱི་དེ་རྩ་བའི་སྤྱི་ཁོ་རིལ་པོ་ཁོ་ཆ་མེད་ཆ་བཅས་ཆགས་འདུག་འདུག་རེད་ད། མ་ག་རེ་ཁོ་ཆ་ཚང་ཁོ་འཕོས་ན་ནི་ཆ་ཚང་དེ་འཕོས་ཟེར་ན་ནི་མི་འགྲིག་བ་ད་གསལ་བ་སྔ་མ་དེ་ཉིད་ནི་སྤྱི་ཡིས་སྟོང་པའི་གསལ་བ་ཆགས་འགྲོ་བ་རེད་མ་ཟད་པ་སྤྱི་ནི་སྤྱི་ཁོ་རང་གི་དོན་དུ་ཡོད་མཁན་སྤྱི་དེ་ཉིད་ཀྱིས་རྟེན་སྔ་མ་རང་གིས་རྟེན། རྟེན་དང་བརྟེན་པ་གཉིས་ཤེས་འགོར་བ་རྟེན་སྔ་མ་འོ་སྔར་བྱུང་གི་བ་ལང་དེ་མི་འདོར་བ་ཡིན་པའི་ཕྱིར་ཅེས།

རྒྱུ་ཉིད་ཡིན་པ་དག་གསལ་བ་སྔ་མ་ལ་ཡོད་པ་ཁས་བླངས་ན་ཕྱི་མ་ལ་མི་རུང། རེད་བ། གསལ་བ་སྔ་མ་ལ་ཡོད་པ་ཁས་བླངས་ན་ཕྱི་མ་ལ་ཡོད་ན་ག་རེ་ཆགས་འགྲོ་ཟེར་ན་འོ་གསལ་བ་སྔ་མའི་དུས་སུ་ནི། ཡང་མེད་ན་ནི་གསལ་བ་ཕྱི་མ་དེ་ཡོད་གོ་ཅིག་རེད་གསར་བྱུང་གི་བ་ལང་ཡོད་གོ་ཡང་མེད་ན་ནི་དེ་འདྲ་བའི་སྤྱི་དེ་ཉིད་འོ་དེ་གར་ཡོང་གོ། ད་ཁོ་རང་ཟེར་ན་དེ་ཟེར་དོགས་གོ་བ་རེད། སྔ་མའི་གསལ་བ་གར་འགོ་སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་མཁན་གྱི་སྤྱི་དེ་ཉིད་སྤྱི་གཞན་དེ་ཉིད། གསར་བྱུང་བ་ལང་གི་སྟེང་དུ་ཁོ་ཁྱབ་འགྲོ་གི་རེད་ཟེར་ལབ་རང་ཡིན་ན་དེ་ཡི་ཚེ་ན་རང་ལུགས་བཏང་ས་དེ་ག་རེ་ཟེར་ན་དེ་ཡི་ཚེ་ནའང་དེ་འདྲ་ཡི་ཁྱབ་རྒྱུའི་སྤྱི་དེ་ཉིད་ཡོད། ཁོ་ཁྱབ་ས་ཡི་གསལ་བ་དེ་མེད་པ་ཆགས་འགྲོ་དེ་ཡིན་དུས་གསལ་བ་མེད་པའི་སྤྱི་ཆགས་འགྲོ་ཟེར་ན་དེ་ཡི་ཚེ་ན་ཁོའི་གསལ་བ་ཡོད་ཟེར་གི་འགྱུར་བ་གསལ་བ་ཡོད་ཁར་ད་སྔར་བྱུང་གི་བ་ལང་དེ་ཡིན་ཁོའི་གསལ་བ་རེད་ཟེར་གི་འགྱུར་བ་ཁོ་ལན་དེ་རྒྱག་གི་འགྱུར་བ་བྱེད་འདུག་ཅེས། གསལ་བ་སྔ་མ་ཡོད་པ་ཁས་བླངས་ན། ཡོད་ན། ཕྱི་མ་ལའང་མི་རུང་གསལ་བ་སྔ་མ་ལ་ཡོད་ན། རེད་བ་སྤྱི་སྤྱི་གཞན་དེ་ཉིད་གསལ་བ་སྔ་མའི་སྟེང་དུ་བཞག་ན་ནི་ཕྱི་མ་ལ་བཞག་ས་མི་རག། ཕྱི་མ་ལ་ཡོད་ན་ནི་སྔ་མ་ལ་ལྟ་ཡང་མིན་ན་ཡང་དེ་དེ་སྔ་མའི་དུ་བཏང་གོ་ཅིག་རེ་དེ་འགྲིག་ཡིན་འདུག་ཅེས། གཉིས་ཀ་ལ་ཡོད་ན་གཟིགས་ཡོ་ཨ་བྲག་ད་འདི་ག་རེ་ཡིན་ན་མི་ཤེས། རེ་གཉིས་ལ་འོ་ད་གཉིས་ལ་ཟེར་ན་འགྲིག་རེ་གཉིས་ལ་ཡོད་ན། ཟེར་གོ་གཉིས་ཀ་ལ་སྔར་བྱུང་གི་བ་ལང་དང་གསར་བྱུང་གི་བ་ལང་གཉིས་ལ་ཡོད་ཟེར་ན་དེ་ནི་འདོད་པའི་སྤྱི་ཉམས་འགྲོ་བ་རེད་ཟེར་གོ་ད་ག་རེ་ཡིན་ན་ཉམས་འགྲོ་བ་ག་རེ་ཡིན་ན།

བདག་ཡིན་རྒྱུ་དེ་སུས་ཡོད་ཨ་རོགས་ཁོ་རང་གི་ཁས་ལེན་གཅིག་ལ་དེ་ག་རེ་རེད་ཟེར་ན་སྔར་བྱུང་གི་བ་ལང་སྟེང་དུ་ཡོད་པའི་སྤྱི་གཞན་དེ་ཉིད་སྔར་བྱུང་གི་བ་ལང་ལ་ཆ་མེད་ཀྱིས་ཁྱབ་པ་རེད་བ། ཁྱབ་པ་ཡོད་དུས་ཨ་ནི་ཁོ་གཉིས་ཉིན་མོ་དེ་ལ། གཅིག་གིས་ཁྱབ་ལ། གཅིག་གིས་མ་ཁྱབ་ཅེས་ཨེ་མ་ཡག་གི་འདྲ་པོ་རེད་བ། ག་རེ་ཡིན་པ་ན་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཉིད་རེད་བ། སྤྱི་ཡིན་པ་གཅིག་ཁས་གང་ཚེ་སྤྱི་ཆ་མེད་ཡིན་པ་ཁས་ལེན་པ་རེད་བ། རེད་བ་ཁོ་ཡག་གི་ཤ་རེད་བ་དང་དེ་འདྲ་བ་དེ། གསལ་བ་ལ། རྗེས་སུ་འགྲོ་བ་དེ་ཡིན་ཟེར་ན།